མདོ་རྒྱུད་དགོངས་འགྲེལ་མ་ལུས་གང་ཟག་གཅིག་འཚང་རྒྱའི་ལམ་དུ་དྲིལ་ནས་ལེགས་འདོམས་དགའ་ལྡན་བཀའ་བརྒྱུད་བླ་མའི་ཚོགས་ལ་གསོལ་འདེབས་སོ་བཅོས་གྲངས་མེད་རྒྱལ་བ་ཀུན་གྱི་ཐུགས་རྗེའི་ཀློང་ཀློང་ལྟོས་བཞི་གཉིས་མཆོག་གི་སྐུར་ཤར་བའི་རྩ་བའི་བླ་མ་བཀའ་དྲིན་ཅན་རྣམས་ལ་གསོལ་འདེབས་སོ་བདག་རྒྱུད་བྱེད་བཟོད་བྱའི་ཡོན་ཏན་གཤིན་འགྱུར་མང་བ་དེ་ཁྱམས་སེ་རྒྱས་པ་བརྒྱད་རྫོང་བརྒྱད་པར་སྤྲོ་ན་མང་ནོ་ལམ་སྟོན་བླ་མ་མཆོག་རྣམས་ལ་ཐ་མི་དཔྱོད་སྟོང་སྐད་ཅིག་མིང་ཅིག་ཤེས་ཨོ་རེད་དེ་བཞག་དགོས་འདྲ་ད་དོ་གོ། དེ་ཚོའི་ལས་བྱ་བྱེད་དག་བཞག་སོང་ཡིན། ཞུ་བ་དེ་བ། གདམས་ངག་ལ་གོ་བ་སྐྱེས་བུའི་ཆོས་ཆོས་ཀྱིས་འཆི་བ་དེ་བར་འཆི་བ་ཉིད་འབྲས་ཀྱི་ཆོས་ལ་ངེས་ཤེས་ཇི་ལྟར་བྱ་བའི་ཚུལ། སྡོམ་པ་དངོས་ཀྱི་ལྷག་མ་ཇི་ལྟར་བཀྲི་བའི་རིམ་པ་དང་བཅས་པའི་བཞི་ཡོད་པས། ད་དང་པོའི་ཤུགས་ཁོང་བཙུན་པར་དེ་བས་ཆེ་མཛད་པ་པོས་འཆི་བ་དེ་བར་བསལ་ཏེ། ཁ་ཚོན་དེ་རྣམས་ལ་ད་སྔ་མདོར་བསྡུས་ཙམ་གྱིས་མ་གཏོགས་ཞུས་ཡོད་མ་རེད་ཟེར་ད་རྗེས་ཤེས་བྱེད་པ་ནི་ངང་སོགས་ལོག་རྟོག་བརྡ་ཧ་དེ་འདྲ་ཅི་ལ་མི་གཏོགས་ཞུ་ཚར་ཡ་མེད་པ་རེད།

ཨ་ཝ་དྷུ་ཏི་པ། ཨ་ཝ་དྷུ་ཏི་པ་བར་དུ་བརྒྱུད། ད་དེ་ཉིད་ཉིད་སྐུ་མདུན་ནས། ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་གྱིས་དེ་ནས་རྒྱ་ཆེ་བའི་ལམ་གྱི་རིམ་པ་དང་ཟབ་མོའི་ལམ་གྱི་རིམ་པ་གཉིས་ཀ་བསྲེས་བྱས་ནས་ནི་ཆུ་བོ་གཅིག་འདྲེས་གཅིག་ཏུ་གྱུར། དེ་ཙམ་གྱིས་མ་ཟད། འཕགས་པ་འཇམ་དཔལ་གྱིས་རྒྱལ་སྲས་ཞི་བ་ལྷ་ལས་མར་བརྒྱུད་པའི་རླབས་ཆེན་སྤྱོད་རྒྱུད་ཀྱི་མན་ངག། ཨ་དེ་ཚང་མ་ཐམས་ཅད་བླ་མ་གསེར་གླིང་པའི་སྐུ་མདུན་ཞུས་བྱས་ནས་ནི། ང་རང་ཚོ་མཉམ་མེད་ཇོ་བོ་རྗེའི་སྐུ་མདུན་དེ། དུས་ཚོད་དེ་ནང་ལ་ད་མཉམ་མེད་ཇོ་བོ་རྗེ་དེ་གདམས་པ་ཐམས་ཅད་མངའ་བསྡད་མཁན། རྒྱ་གར་ཤར་ནུབ་ཚང་མ་ཐམས་ཅད་ཀྱིས་དེ་ནི་སྐྱབས་འཇུག་བྱེད་ས། འོ་དེ་ལྟ་བུ་དཔེ་ཡོན་ཏན་བསམ་གྱིས་མི་ཁྱབ་པ། འོ་དེ་ཡིན་ན་ནི་བདག་པས་གཞན་གཅེས་པའི་བྱང་ཆུབ་ཀྱི་སེམས་རིན་པོ་ཆེ་ཐུགས་རྒྱུད་ལ་འཁྲུངས་བསྡད་མཁན། དེ་ནས་སེམས་ཅན་གྱི་དོན་མཛད་པ་ལ་ནི་བས། རང་གི་སྐུ་ལུས་ལ་སོགས་པ་ཚང་མ་ཐམས་ཅད་བློས་གཏོང་ནས་བས། གཏོང་ཐུབ་མཁན་འོ་དེ་འདྲ་བྱེད་ཅིག་ནི་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་ལ་མངའ་བསྡད་མཁན། ད་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་ངང་དུ་བས། བཀའ་དྲིན་ལས་ཆེ་མཛད་པ་པོའི་ཆེ་བ་རིང་དུ་དང་མཛད་པ་པོ་ཟེར་དེ། ད་ལྟ་བཤད་ཡས་ཀྱི་ཆོས་དེ་ག་ནས་བརྒྱུད་པ་རེད་ཟེར་ན། སྟོན་པ་ཡང་དག་པར་རྫོགས་པའི་སངས་རྒྱས་ལས་མར་བརྒྱུད་བྱས་ནས་གཅིག་ནས་གཅིག་ཏུ་བརྒྱུད་ནས་བརྒྱུད་པ་བར་མ་ཆད་པས། ང་ཚོས་བརྒྱུད་པ་ཁུངས་ལྡན་ཅིག་དགོས་པ་བརྒྱུད་པ་ཁུངས་ལྡན་མེད་པ་ཡིན་ན་བར་སྐབས་བར་ལ་ལ་བྱུང་བཞག་མཁན་དེ་འདྲ་ཡིན་ན་ཞེ་དྲག་ཡིད་རྟོན་ཞེ་དྲག་ཡོད་མ་རེད། དེ་འདྲ་ལ་མཐའ་གཅིག་ཏུ་ངན་པ་ཡིན་པའི་ངེས་པ་ཡོད་མ་རེད་ལ་མཐའ་གཅིག་ཏུ་བཟང་པོ་ཡིན་པའི་ངེས་པ་ཡོད་མ་རེད། ད་སྟོན་པ་ཡང་དག་པར་རྫོགས་པའི་སངས་རྒྱས་ནས་བཟུང་སྟེ་བརྒྱུད་པ་བར་མ་ཆད་ཡོང་མཁན་གདམས་ངག་ཅིག་ཡིན་པ་ཡིན་ན་དེ་ཁུངས་ལྡན་ཡིན་པ་དང་དེ་བློས་འཁེལ་ཆོག་པ། དེ་ཉམས་ལེན་བྱས་པ་ཡིན་ན་རང་ལ་ཕན་པ་འབའ་ཞིག་མ་གཏོགས་ཞེས་པ་གནོད་པ་ཟེར་དེ་ཅུང་ཟད་ཀྱང་ཡོང་གི་མེད་པ་རེད། དེ་ནས་ང་རང་ཚོས་བརྒྱུད་པ་དེ་ཁུངས་བརྟག་དུས་མ་བཏགས་ཏེ་སྟོན་པ་སངས་རྒྱས་བཅོམ་ལྡན་འདས་ལ་ཐུག་པ་ཅིག་འདུག་ན་ནི་དེ་དག་པ་ཡིན་པ་རེད། དེ་མ་ཐུག་ན་ནི་དག་པ་མིན་པ་རེད། ད་ལྟ་ང་ཚོས་བཤད་བསྡད་མཁན་ཆོས་དེ་ཐོག་མ་ནས་སྟོན་པ་སངས་རྒྱས་བཅོམ་ལྡན་འདས་རང་གི་ཞལ་ནས་གསུངས་བསྡད་མཁན་གྱི་ཆོས། ཤེར་ཕྱིན་གྱི་མདོ་སྡེ་རིན་པོ་ཆེ་ཟེར་མཁན་དེའི་དོན་དེ་བྱམས་མགོན་ཉིད་ཀྱིས་མར་བཀྲལ་ནས་ནི་སློབ་ཕྲུག་ཐོགས་མེད་ཉིད་དུ་བརྒྱུད། དེ་ནས་རིམ་པ་བཞིན་དུ་བརྒྱུད་བྱས་ནས་མཉམ་མེད་ཇོ་བོ་རྗེ་ལ་བརྒྱུད་ནས་མར་ཡོང་བཞག་གི། འོ་དེ་ལྟ་བུའི་ཆོས་ཡོད་ཙང་དེ་ལྟ་བུ་ཡིན་ན་ནི། ཁུངས་དང་ལྡན་པ་ཟེར་ཏེ་མཛད་པ་པོའི་ཆེ་བ་ཟེར་མཁན་དེ་རེད། ད་ཆོས་ཀྱི་ཆེ་བ་ཟེར་མཁན་བྱང་ཆུབ་ལམ་གྱི་རིམ་པ་དེ་ཆོས་གཞན་ལས་ཁྱད་པར་དུ་འཕགས་པའི་ཆེ་བ། ཆེ་བ་བཞི་ཡོད་རེད་བསྟན་པ་ཐམས་ཅད་འགལ་མེད་དུ་རྟོགས་པའི་ཆེ་བ། གསུང་རབ་མ་ལུས་གདམས་ངག་ཏུ་འཆར་བའི་ཆེ་བ། རྒྱལ་བའི་དགོངས་པ་བདེ་བླག་ཏུ་རྙེད་པའི་ཆེ་བ། ཉེས་སྤྱོད་ཆེན་པོ་རང་འགགས་སུ་འགྲོ་བའི་ཆེ་བ། འོ་དེ་ཚོ་ཟེར་ནས་བཞི་ཡོད། བཟའ། བྱང་ཆུབ་ལོངས་ཀྱི་རིམ་པ་དང་མ་འབྱེད་པ་དང། ཇོ་བོ་ཆེ་སྤ་ཟླའི་ཨ་རིག་ཞེས་བལ་ལས་མ་བྱོན་ན་ང་རང་ཚོ་བལ་གྱི་ཆོས་དེ་ཟག་ཟིག་ཞེ་དྲག་བྱུང་ཅིག་ནས། འགའ་ཞིག་འགའ་ཞིག་གིས་སྔགས་ཉམས་སུ་བླངས་ཏེ་སྐུ་ལ་བཟློག་ལ་བསྐུར་བ་བཏབ་སྟེ་ཁྱེད་དྲན་པ་འགའ་ཞིག་འགའ་ཞིག་བཟློག་ཉམས་སུ་བླངས་ཏེ་སྐུ་ལ་སྔགས་ལས་བསྐུར་བ་བཏབ་སྟེ་ཁྱེད་དྲན་པ། མདོ་སྔགས་ཚ་གྲང་ལྟ་བུ་ཅིག་ལས་གསུངས་ཅིག་ནས། གཅིག་བཀྲུས་སུ་གཅིག་བཀྲུ་བ་དེ་འདྲ་བས་བསྟན་པ་ཡོངས་སུ་རྫོགས་པ་གོང་ཁ་ཉམས་སུ་ལེན་ཐོང་ཁད་ཀྱི་སྐྱོན་མེད་པར་བྱས། དེ་འདྲ་ཆགས་པའི་ས་ནི་ཇོ་བོ་རྗེ་བདེ་འགྲོ་ཤུགས་ཀྱིས་དེ་འདྲ་ཅིག་ལ་ཐོབ་པ་རེད་པ། ལ་ཇོ་བོ་རྗེ་གིས། བྱང་ཆུབ་ལམ་གྱི་སྒྲོན་མ་ཟེར་མཁན་གསུངས་ནས་ནི་བསྟན་པ་ཐམས་ཅད་འགལ་མེད་དུ་རྟོགས་པ་ཟེར་ཏེ། བསྟན་པ་ཟེར་མཁན་སངས་རྒྱས་ཀྱི་བསྟན་པ། སངས་རྒྱས་ཀྱི་ནི་རྒྱལ་བ་དེ་ཉིད་རང་གིས་གསུངས་པའི་ཡི་གེ་ནང་གཅིག་ཡང་དེ་ནི་འདོར་དུ་མེད་པ། ཚང་མ་ཐམས་ཅད་ནི་འགལ་བ་མེད་པ་ཤ་སྟག། སྟོན་པ་བཅོམ་ལྡན་འདས་གདུལ་བྱའི་ངོར་འགའ་ཞིག་ལ་ནི་ཡོད་ཟེར་གསུངས་མཁན་འདྲ་པོ་འགའ་ཞིག་ལ་མེད་ཟེར་གསུངས་མཁན་འདྲ་པོ་དེ་འདྲ་རྣམ་པ་སྣ་ཚོགས་ཅིག་ཡོད་རེད། རྒྱལ་བའི་གསུང་རབ། མཐའ་ཡས་པ་མང་པོ་སེམས་ཅན་མཐའ་ཡས་པ་ཡིན་ཙང། འགའ་ཞིག་ལ་ཡོད་པར་གསུངས་འགའ་ཞིག་ལ་མེད་པར་གསུངས་འགའ་ཞིག་ལ་དེ་བདེན་པར་ཡོད་རེད་གསུངས་འགའ་ཞིག་ལ་དེ་བདེན་པར་ཡོད་མ་རེད་གསུངས་ཟེར་ན། སྟོན་པ་བཅོམ་ལྡན་འདས་ནི་སེམས་ཅན་གྱི་བསམ་པ་ཇི་ལྟ་བ་བཞིན་དུ་མཛད་པ་ཡིན་ཙང། སེམས་ཅན་སོ་སོ་གྱི་བསམ་ངོ་ལ་ལྟོས་ནས་ཆོས་རེ་རེ་མཛད་བཞག་གི་དེ། ང་རང་ཚོས་ཉམས་སུ་བླང་དགོས་བྱུང་སོང་ན། ཡིན་པ་དེ་ལ་ཆ་བཞག་དགོས་རེད་མ་ཡིན་པ་དེ་ལ་ཆ་བཞག་དགོས་རེད། རྣམ་པ་སྣ་ཚོགས་ཅིག་གསུངས་པ་རེད་པ་སངས་རྒྱས་ཉིད་དེ། འོ་སངས་རྒྱས་སེམས་ཅན་ཐམས་ཅད་ཀྱི་བསམ་པ། ཀུན་དགོངས་པ་ཡིན་ཙང་དེ་འདྲས་དེ་ལྟ་བུས་གསུངས་ནས། འོ་དེ་ལྟ་བུ་གསུངས་པ་དེས་ན་ད་ནི་ང་རང་ཚོ། ཡིན་ཟེར་དེ་གསུངས་པ་དེ་དགོངས་དོན། དགོངས་གཞི་དེ་ལྟ་བུ་ལ་བྱས་ནས་དགོངས་པ་རེད། དེ་འདྲ་ཅིག་ལ་ཨ་ནི་དགོས་པ་དེའི་ཆེད་དུ་གསུངས་པ་རེད། མིན་ཟེར་ཡ་དེ་དགོས་པ་དེའི་ཆེད་དུ་གསུངས་པ་རེད་ཟེར་ན། དེ་ནས་རིམ་པས་རིམ་པས་ཇི་ལྟར་ཚང་མ་ཐམས་ཅད་སངས་རྒྱས་ཀྱི་གསང་ཆེན་ཡིད་མཐའ་ཡོད་དགོས་ཏེ། དམ་བཅའ་ཅི་ཟེར་རང་གི་བློ་ངོས་ལ་འཐད་ནའི་འདྲ་མ་འཐད་ནའི་འདྲ། ཚང་མ་ཐམས་ཅད་འདོར་རྒྱུ་མེད་པ། ཚང་མ་རང་གིས་ཉམས་སུ་བླང་བྱ་སྤྱོད་སྒོ་ཡིན་པ། རང་གཅིག་པུ་གི་དོན་དུ་འགྱུར་བསྡད་མཁན་རྐྱང་རྐྱང་མ་གཏོགས་མ་འགྱུར་མཁན་སངས་རྒྱས་ཀྱི་བཀའ་ནང་གཅིག་ཡོད་མ་རེད། ད་ང་རང་ཚོ་ད་ལྟ་སངས་རྒྱས་ཀྱི་བཀའ་ཟེར་ཡ་དེ་རྒྱལ་བའི་བཀའ་འགྱུར་རིན་པོ་ཆེ་དང་དེ་ཚོ་དང་དེ་ཞབས་བརྟན་སྒྲོག་ས་དང་དེ་ཆོས་ཀློག་ས་དང་དེ་འདྲ་ཅིག་ལས། ཨ་མཆོད་དེ་འདྲ་གྱིས་ཞབས་བརྟན་སྒྲོག་ཡ་དང་དེ་འདྲ་ཅིག་ལས་ངོས་འཛིན་བྱེད་ཐེངས་མ་རེད། ཉམས་ལེན་གྱི་གཙོ་བོ་དེ་སངས་རྒྱས་ཀྱི་བཀའ་འགྱུར་རིན་པོ་ཆེ་དེ་ལ་ཡོད་ཡིན་པ་རེད། དེ་དང་བྲལ་ནས་ནི་ཉམས་ལེན་ཅིག་བྱེད་པ་ཡིན་ན་དེ་ཉམས་ལེན་དེ་རྣམ་དག་མེད་པའི་རྟགས། ཡག་པོ་མེད་པའི་རྟགས་ད་ངེས་པར་དུ་སངས་རྒྱས་གསུང་ཐོས་ལ་ཐུག་པ་ཅིག་དགོས་གོ་རེད། འོ་དེ་ཡིན་ཙང་ནི་བསྟན་པ་ཐམས་ཅད་འགལ་མེད་དུ་རྟོགས་ཟེར་སངས་རྒྱས་ཀྱིས་ནི་ཡོད་པ་དང་མེད་པ་གང་འདྲ་གསུངས་པ་ཡིན་ནའི་ཚང་མ་འགལ་བ་མེད་པ་རེད། གསུང་རབ་མ་ལུས་གདམས་ངག་ཏུ་འཆར་ཟེར་དེ་ཚང་མ་ཐམས་ཅད་སྔ་ཕྱི་ཅིག་མ་གཏོགས་རང་གིས་ཉམས་སུ་བླངས་ཐུབ་པ། ད་ལྟ་ཉམས་སུ་བླངས་མ་ཐུབ་ནའི་མ་འོངས་པ་ལ་ནི་ཉམས་སུ་བླངས་ཐུབ་གི། དཔེར་ན་ད་རེས་ང་རང་ཚོ་ཁ་ལག་གང་ག་ཟ་མ་ཐུབ་ན་ག་ལི་ག་ལི་བྱས་ནས་ཟ་ཐུབ་པ་ཞིག་ཆགས་ཀྱི་རེད་བ། དེ་ནང་བཞིན་བྱས་བྱས་ནས། ད་ལྟ་གནས་སྐབས་དེ་ལ་ཡོངས་སུ་རྫོགས་པ་གང་ག་ཉམས་སུ་མ་བླངས་ན་ཡང་རང་གིས་ཉམས་སུ་བླངས་ཐུབ་ཚད་ཅིག་ཉམས་སུ་བླངས་ནས། ཐུབ་ཚད་ཅིག་ཉམས་སུ་བླངས་ཏེ་ག་ལི་དེ་ནང་བཞིན་བྱས་ན་ཚང་མ་ཐམས་ཅད་ཉམས་སུ་བླངས་ཐུབ་པ་ཞིག་ཆགས་ཀྱི་རེད། དེ་ཡིན་ཙང། རྒྱལ་བའི་བཀའ་སྣ་གཅིག་ཡིན་ནའི་འདོར་རྒྱུ་ཡོད་མ་རེད་གང་ག་རང་གི་ཉམས་སུ་བླང་བྱ་རེད་བསམ་པའི་རྣམ་པ་ཅིག་ནི་ཉམས་ལེན་བྱེད་པ་ཡིན་ན་གསུང་རབ་མ་ལུས་གདམས་ངག་ཏུ་འཆར་བ་ཟེར་མཁན་དེ་རེད། སངས་རྒྱས་ཀྱི་བཀའ་ཡི་རྩལ་གཞག་གོ་དེ་ཚ་ཁོང་ན་ཡོད་པ་ཡིན་ནའི་ཚ་ཁོང་ན་ཡང་ནི་ཤོག་གུ་གཅིག་གཅིག་བཞག་པ་ཡིན་ནའི་དེ་ཡང་ང་རང་ཉམས་སུ་བླང་བྱ་ཡི་རྩ་ཆེན་པོ་ཡིན་བསམ་པའི་རྣམ་པ་ཅིག། འོ་དེ་ལྟ་བུ་ཅིག་དྲན་དགོས་གོ་རེད། འོ་དེ་འདྲ་ཡིན་ཙང་ང་རང་ཚོ་གསུང་རབ་མ་ལུས་གདམས་ངག་ཏུ་འཆར་བ་ཟེར་མཁན་དེ་དེ་རེད། རྒྱལ་བའི་དགོངས་པ་བདེ་བླག་ཏུ་རྙེད་པ་ཟེར་མཁན་དེ་ད་རྒྱལ་བའི་གསུང་རབ་དེ་མན་ངག་གི་ད་གཏེར་མཛོད་ལྟ་བུ་དེ་རེད་བ། སངས་རྒྱས་ཀྱི་གསུང་དེ་ཡིན་ན་མན་ངག་གི་གཏེར་མཛོད་ལྟ་བུ་དེ་རེད། མན་ངག་གི་གཏེར་མཛོད་ལྟ་བུ་རེད་དེ། ལས་དང་པོ་བ་རྣམས་ཀྱིས་མན་ངག་དེ་འདྲ་འཚོལ་ཡས་ཀྱི་ལྡེ་མིག་ལྟ་བུ་ཅིག་སུ་མ་མཁས་ཡོད་ན་ཡོད་ཀྱང་དེ་འདྲ་ཅིག་མ་བཙལ་ན་ལས་སླ་པོ་ཅིག་ནི་དགོངས་པ་རྟོགས་ཐུབ་པའི་མེད་པ་རེད། དགོངས་པ་རྟོགས་ཐུབ་པའི་མེད་པ་ཡིན་ཙང་རྒྱལ་བའི་དགོངས་པ་དེ་བདེ་བླག་ཏུ་རྟོགས་དགོས་བྱུང་སོང་ན་དེ་ལྟ་བུ་ནི་བྱང་ཆུབ་ལམ་གྱི་སྒྲོན་མ་ལ་སོགས་པ་དེ་འདྲ་དེ་འདྲ་ཅིག་ལ་བརྟེན་བྱས་ནས་ནི་རྟོགས་འགྲོ་མ་གཏོགས་གཞན་རྟོགས་ཐུབ་ཡོད་མ་རེད་པ། སངས་རྒྱས་ཁོ་རང་རང་གིས་གསུངས་པ་རེད་བ་ནི། གསང་འདུས་པའི་རྒྱུད་རྣམས་ལ་གསུངས་བ་རེད། གསང་འདུས་པའི་རྩ་རྒྱུད་ཀྱི་རྒྱུད་ཟེར་མཁན་དེ། མཐའ་དྲུག་དང། དེ་འདྲ་བྱས་ནས་ནི། ཚུལ་བཞི་ལ་སོགས་པ་རྒྱས་བཏབ་ནས་བཞག་ཡོད་རེད། དེ་ཡིན་ཙང་དེ་ཡིས་ནི། བཤད་རྒྱུད་ལ་བལྟས་བྱས་ནས་རྩ་རྒྱུད་ཀྱི་དགོངས་པ་དེ་རྟོགས་དགོས་རེད། དེ་ཡང་བླ་མའི་མན་ངག་ལ་བལྟས་ནས་རྟོགས་དགོས་རེད་མ་གཏོགས་བླ་མའི་མན་ངག་ལ་མ་བལྟས་ན་རྩ་ནས་རྟོགས་ཐུབ་ཀྱི་མ་རེད་ཟེར་ན་སངས་རྒྱས་ཁོང་རང་རང་གིས་གསུངས་བ་རེད། དེ་འདྲ་ཡིན་ཙང་ང་རང་ཚོ་མན་ངག་ཟེར་དེ་གཙོ་བོ་གཙོ་བོ་ནི་རྒྱལ་བའི་དགོངས་པ་དེ་འཚོལ་བའི་ཆེད་དུ་མན་ངག་དེ་ཉམས་སུ་བླངས། མན་ངག་དེ་ག་ཚོད་ཉམས་སུ་བླངས་པ་ཙམ་གྱིས་སངས་རྒྱས་ཀྱི་དགོངས་པ་དེ་གཏིང་ཟབ་རུ་ཟབ་རུ་འགྲོ་བ་དང་སངས་རྒྱས་ཀྱི་གསུང་རབ་ལ་ངེས་པ་གཏིང་ཆེ་རུ་ཆེ་རུ་འགྲོ་གི་འདུག་ན་མན་ངག་དེ་མན་ངག་རྣམ་པར་དག་པ་ཅིག་རེད། ད་མན་ངག་དེ་ལ་ག་ཚོད་སྦྱངས་པ་ཡིན་ནའི་སངས་རྒྱས་ཀྱི་བཀའ་དང་མི་མཐུན་གྱི་འདུག་ན་སངས་རྒྱས་ཀྱི་གསུང་རབ་ལ་སྦྱངས་འགྲོ་དུས་དེ་དང་མ་མཐུན་གྱི་དེ་ཡི་དགོངས་པ་ལེན་མ་ཐུབ་གི་དེ་འདྲ་ཞིག་ཆགས་སོང་ན་ངེས་པར་དུ་མན་ངག་དེ་དོར། རྗེ་བཙུན་འཇམ་དཔལ་གྱིས་དེ་གསུངས་པ་རེད་བ། མན་ངག་དེ་དོར་བྱོས། དེ་མན་ངག་དེ་མན་ངག་ཡང་དག་པ་ཅིག་མ་རེད། རྒྱལ་བའི་དགོངས་པ་དེ་ཡིན་ན་རྙེད་པ་ཅིག་དགོས་རེད། ཨོ་དེ་འདྲ་ཅིག་དགོས་རེད། དེ་ཙང་ཨ་ནི་རྒྱལ་བའི་དགོངས་པ་བདེ་བླག་ཏུ་རྙེད་པ་ཟེར་མཁན་དེ་བྱང་ཆུབ་ལམ་གྱི་སྒྲོན་མ་ལྟ་བུ་བྱས་པ་ཡིན་ན་ཨ་ནི་ཉུང་ཉུང་ཅིག་ལ་བལྟས་བྱས་ནས་སངས་རྒྱས་ཀྱི་དགོངས་པ་དེ་རྙེད་ཐུབ་ཀྱི་རེད། རྙེད་ཐུབ་ཀྱི་རེད། ཉེས་སྤྱོད་ཆེན་པོ་རང་འགགས་སུ་འགྲོ་བ་ཟེར་མཁན་དེ་ཉེས་སྤྱོད་ཆེན་པོ་ཟེར་མཁན་དེ་ཆོས་སྤོང་གི་ལས། ཆོས་སྤོང་གི་ལས་ཟེར་མཁན་དེ་དེའི་ཆེན་པོ་ཞེ་དྲག་པད་མ་གསེར་གྱི་དག། ནག་ཉེས་ལས་མ་བསྲུངས་ན་ཆེ་ཤོས་ཆེ་ཤོས་དེ་རེད། ཆོས་སྤོང་གི་ལས་བསགས་ཚར་སོང་ན། ང་ཚོ། དམྱལ་བ་མནར་མེད་ནང་འགྲོ་ངེས་ཡིན་པ་དེ་དཔེ་ཐག་ཆོད་པ་རེད་ཆོས་སྤོང་གི་ལས་ཟེར་མཁན་དེ་བསགས་ཚར་སོང་ན་དམྱལ་བ་མནར་མེད་ནང་འགྲོ་གི་རེད། དམྱལ་བ་མནར་མེད་ནང་ད་ལྟ། འཇིག་རྟེན་གྱི་ཁམས་དེ་དམྱལ་བ། དམྱལ་བ་དེ་ཅིག་སྟོངས་སོང་ན། ཡང་དེ་ནས་ཚེ་འཕོས་བྱས་ནས་འཇིག་རྟེན་གྱི་ཁམས་གཞན་མ་གཅིག་གི་དམྱལ་བ་མནར་མེད་ནང་སྐྱེ་གི་རེད།

དེ་འབྲེལ་གྱི་ཀོང་ཀྲ་རྫོང་བུ་ལས་གང་གཱའི་ཀོང་ཀྲ་ཡོངས་སུ་རྫོགས་པ་གཏོར་བ་ལས་ཆུ་བོང་གི་ལས་གཅིག་དེ་ཉིད་པ་ཆེ། ཆུ་བོང་གི་ལས་ཕྲ་མོ་གཅིག་ཉིད་པ་ཆེ། ལྷའི་ཆུ་བོང་གི་ལས་སེང་གེ་དེ་ཧ་ཅང་ནུས་པའི་ངང་ས་ཤ་ཁ་པོ། འོ། དེ་ནི་སྡེ་པ་ཆེན་པོ་ཞེས་ར། ཁོ་ཡི་སྣང་མེད་ཀྱི། འབྲས་བུ་ལ་བས་ཟད་རྒྱུ་མེད་པ། ངང་སོ་ཆུ་ལོག་ཁ་དྲུག་ཏུ་བརྟགས་བྱས་ཏེ་བརྒྱད་སྟོང་པ་ནི་གདུང་བ། ཉི་ཁྲི་ནི་གདུང་བ། དེ་འདུག་ག་དེ་ནང་ལ་དམྱལ་བ་ག་ཟིག་ག་ཟིག་བྱེད་ཡིན་དམྱལ་བའི་ལེའུ་ཟེར་མཁན་དེ་ནང་ཆོས་སྤོང་གི་ལས་བསགས་པ་ཡིན་ན་དམྱལ་བའི་ལེའུ་དམྱལ་བ་ནས་དམྱལ་བ་ནང་བརྒྱུད་དམྱལ་བ་ནས་དམྱལ་བ་བརྒྱུད་བྱས་ནས། ཕ་མ་ང། བརྒྱད་སྟོང་པ་ཀློག་ཀློག་བྱང་ཆུབ་སྒོ་བརྒྱད་སྟོང་པ་ཀློག་སྟེ་ཆོས་སྤོང་གི་ལས་ག་ཚོད་བྲལ་ལས་དེ་ཀུན་ལ་ཁྱོན་ནས་རླུང་མ་ཐོགས་རིམ་བྱ་གི་དཔེ་ངུ་ཤོག་ཅིག་ཧ་ལས་རེད་ད་ག་འདྲ་འདྲ་བྱེད་དེ་ཡག་ཐག་ཤེས་ན་སོ་སོ་རིམ་བྱེད་དྲན་བྱེད་ནས་ཉི་མ་གཅིག་ཁྱོན་ནས་མ་བློ་མ་ཐོགས་ཅིག་དེ་ག་ཚོད་ལས་དེ་དཔེ་ཆད་འགྲོ་གི། མིག་ཆུ་ཡིས་མིད་པ་འགག་ཅིག་འདི་ཁྱེད་དེ་འདྲ་ཆགས་ཡོད། ས་བཅུ་བོན་གྱི་ལས་སུ་ཡིན་ཏེ། སྐྲ་གཉིས་པ་ཆེན་པོ་ཞེ་དྲག་རེ་ང་ས་བློ་ཡུལ་དུ་མ་འཁྱོལ་བ་ཙམ་གྱིས་རེད། འོ་དེ་ལྟ་བུ་དེ་ནས་ཉེས་སྐྱོན་ཆེན་པོ་དེ་རང་འགགས་སུ་འགྲོ་བ་སེང་དེ་བཅུ་བོན་གྱི་སྔར་ལས་སྔ་མ་ས་ཚ་ཁྱི་དེ་ཚོ་ཡིན་ནས་ཤ་པ་བྱེད་ཅིང་ནས་ཤ་རྗེས་དྲན་གྱི་རེད། བྱང་ཆུབ་ལོངས་སྤྱོད་རིམ་པ་དང་རྒྱས་པས་ཡིན་ན་ནས་ས་དུ་བསགས་གི་མ་རེད། ས་དུ་མི་བསགས་ཏེ་ག་རེ་ས་བཅུ་བོན་གྱི་ལས་སུ་ཡིན་ཏེ་རྡོ་བཅའ་ཞེ་དྲག་རེ་ཆ་གཉིས་པ་ཆེན་པོ་རེ་ཆགས་སོང་ནས་དེ་ལས་འཛིན་གྱི་རེད་བ།

འོ་དེ་འདྲ་ཅིག་གསུངས་འདུག་ཨང། དེ་ཡིན་ཙང་ང་རང་ཚོ། སངས་རྒྱས་ཀྱི་གསུང་རབ་ཡིན་ཚད་རེ་ལོག་པོ་ཆེ་ཆུང་ག་འདྲ་ཅིག་ཡིན་ནའི་དེ་ལ་སྐུར་བ་བཏབ་པ་དེ་དེ་ཡི་གསར་རྙིང་གི་དབྱེ་བ་ཅིག་ཕྱེ་རྒྱུ་མེད། དེ་ཡི་ང་གི། ཉམས་སུ་བླང་ཡ་རེད། དེ་ཡི་ང་ཡི་ཉམས་སུ་བླང་ཡ་མ་རེད་ཟེར་དེ་ཙམ་ཞིག་བཤད་པ་ཡིན་ནའི་ཆོས་སྤོང་གི་ལས་བསགས་ཚར་བ། སངས་རྒྱས་ཀྱི་བཀའ་དེ་ནི་དེ་ང་ལ་དགོས་པ་རེད་དེ་མི་གཞན་མ་ཅིག་ལ་དགོས་པ་རེད་ང་ལ་དགོས་པ་མ་རེད་ཟེར་དེ་འདྲ་ཞིག་བཤད་པ་ཡིན་ནའི་ཆོས་སྤོང་གི་ལས་བསགས་པས་དེ་འདྲ་ཁྱོན་ནས་བྱེད་རྒྱུ་ཡོད་མ་རེད། ཡི་གེ་ན་གཅིག་ཡིན་ནའི་རྩ་ཆེན་པོ་བྱས་ཏེ་བཞག། དེའི་ཆེན་པོ་ཞེ་དྲག་རེད། ཙང་ཉེས་སྤྱོད་ཆེན་པོ་རང་འགགས་སུ་འགྲོ་བའི་ཆེ་བ་ཟེར་མཁན་དེ། བྱང་ཆུབ་ལམ་གྱི་རིམ་པ་དང་མཇལ་བ་ཡིན་ན་ཆོས་སྤོང་གི་ལས་བསགས་ཀྱི་མ་རེད། སྐུར་བ་བཏབ་ཀྱི་མ་རེད། རང་དང་གཞན་ཟེར་མཁན་དེ་དབྱེ་བ་ཕྱེ་གི་མ་རེད། ང་ཚོ་བྱང་ཆུབ་སེམས་དཔའི་རྩ་ལྟུང་ནང་ལ་ཡོད་རེད་གསང་སྔགས་ཀྱི་རྩ་ལྟུང་ནང་ལ་ཡོད་རང་གཞན་ཆོས་ལ་མི་སྨད་དོ་ཟེར་གྱི་འདུག་རང་དང་གཞན་གྱི་ཆོས་ལ་ནི་སྨད་ར་གཏོང་རྒྱུ་ཡོད་མ་རེད་ང་ཡི་ཆོས་དེ་ཡག་རེད་ཁྱེད་རང་ཆོས་དེ་སྡུག་པ་རེད་ཟེར་དེ་འདྲ་རྩ་ནས་བཤད་རྒྱུ་ཡོད་མ་རེད། སྟོན་པ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱིས་གསུངས་བཞག་གི་ཆོས་གང་ག་གཅིག་པ་རེད་མ་གཏོགས་གཅིག་བཟང་བ་ཞིག་དང་གཅིག་ངན་པ་ཅིག་རྩ་བ་ནས་ཡོད་མ་རེད་གང་ག་གཅིག་པ་གཅིག་རྐྱང་རེད། འོ་ཆོས་སྤོང་བྱེད་ཀྱི་ལས་ཟེར་མཁན་དེ་འགག་གི་རེད་ཟེར་དེ་ཆེ་བ་བཞི་པ་དེ་རེད་དེ་བྱང་ཆུབ་ལམ་གྱི་རིམ་པ་དང་མ་ཕྲད་ན་ང་ཚོ་གསང་སྔགས་ཉམས་སུ་ལེན་ནི་པས། རྒྱུད་ཀྱི་རྒྱལ་པོ་མཆིམས་ཕུ་བྲམ་ཟེ་གསང་སྔགས་ཀྱི་ཉམས་སུ་བླང་རྒྱུ་ཡོད་ནི་དེ་ཤེས་གི་མ་རེད། ལྟ་བ་ནི་ཤེས་གི་མ་རེད། ད་ལྟ་བ་ནི་ཞེས་ནི། ཕ་རོལ་ཏུ་ཕྱིན་པའི་ལམ་རྐྱང་གཅིག་ཉམས་སུ་བླངས་ཀྱིན་དེ་འདྲ་བྱེད་པ་ཡིན་ན་བྱང་ཆུབ་ལམ་གྱི་རིམ་པ་དང་མ་ཕྲད་ན་ཆོས་སྤོང་གི་ལས་ཟེར་ཡས་དེ་ཤེས་གི་མ་རེད། ཁོ་ཉེས་པ་ཆེན་པོ་ཡིན་པ་དེ་ཡག་པོ་ཅིག་གོ་བ་ཡི་ཐེག་མ་རེད་ལ། སྤོང་རྒྱུ་དེ་དྲན་གྱི་མ་རེད། འོ་དེ་ཡི་ས་བྱང་ཆུབ་ལམ་གྱི་རིམ་པ་དང་ཕྲད་པ་ཡིན་ན་འོ་དེ་ལྟ་བུ་ནི་ཆེ་བ་བཞི་ཟེར་དེ་གཞན་ལ་མེད་པའི་ཆེ་བ་བཞི་ད་བ་ནི་ཞེས་ཁྱད་ཆོས་གསུམ་ཟེར་རྒྱུ་རེད། ཁྱད་ཆོས་གསུམ་ཟེར་དེ་ཤིང་རྟ་ཆེན་པོ་གཉིས་ཀྱི་ལུགས་ལ་མཁས་པའི་བླ་མ་གཉིས་ཀྱི་མན་ངག་གིས་བརྒྱན་པ། ཤིང་རྟ་ཆེན་པོ་ཀླུ་སྒྲུབ་དང་ཐོགས་མེད་གཉིས་ཀྱི་ལུགས་ལ་མཁས་པའི་བླ་མ་གཉིས་ཟེར་དེ། བླ་མ་གསེར་གླིང་པ་དང་བླ་མ་ཨ་ཝ་དྷཱུ་ཏི་པ་ཟེར་དེ་གཉིས་གཉིས་ཀྱི་མན་ངག་གིས་བརྒྱན་བྱས་ནས་གསུངས་པ་རེད། དེ་ནི་གཞན་ལས་ཁྱད་པར་དུ་འཕགས་པ་གཅིག་རེད། ཕྱོགས་རེ་བ་ཙམ་མ་ཡིན་པ། ཤིང་རྟ་ཆེན་པོ་གཉིས་ཀ་གི་ལུགས་ལ་མཁས་མཁན་གྱི་བླ་མ་གཉིས་ཀྱི་མན་ངག་ཚང་མ་བསྡོམས་བྱས་དེ་ནང་བཤད་ཡོད།

ལམ་རིམ་དེ་རེ་བཤད་དེ་ཀུན་ལ་ང་ཆོས་ཀྱི་གཡག་པོ་ཆེ་གཅིག་གཡག་བསད་པའི་ནང་བཞིན་བྱས་ནས་གཡག་པོ་ཆེ་གཅིག་བཤས་པ་ཡིན། དེ་ག་རེ་རེད་ཟེར་ན་འཛམ་བུ་གླིང་གི་གསུང་རབ་ཡོངས་སུ་རྫོགས་པ་གང་ག་ཡོད་པ་ཚོ་བསྡུས་ནས་ང་བཤད་ཀྱི་ཡོད་གསུངས་པ་རེད། ཨ་དེ་འདྲ་ཡིན་ནའི་དགེ་བཤེས་སྟོད་ལུང་པས་གསུངས་ནང་བཞིན་ད་ག་རེ་རེད་དཔེར་ན་བྱང་ཆུབ་ལམ་གྱི་རིམ་པ་དེ་རིམ་གྱིས་ཉམས་སུ་བླངས་པ་དང་དེ་ཡི་འཆད་ཉན་བྱེད་པ་དེ་འདྲ་བྱེད་པ་ཡིན་ན་གསུང་རབ་ཡོངས་སུ་རྫོགས་པ་གང་ག་འཆད་ཉན་བྱེད་པ་དང་གཅིག་པ་གཅིག་རྐྱང་རེད།

བདག་གིས་འཆི་བ་བཞི་ཟད་མཁྱེན་བཅུ་གསུངས་ཟེར། འཆི་བ་བཞི་དང་མཁྱེན་བཅུ་གསུམ་གྱི་སྒོ་ནས་ཁྱད་པར་དུ་འཕགས་པ་ཟེར་བ་དེ་ཆོས་ཀྱི་འཆི་བ་ཟེར་ངེས་ཏེ། ད་འཆི་བ་ཉིད་འདས་ཀྱི་ཆོས་ལ་ངེས་ཤེས་ཇི་ལྟར་སྐྱེ་བའི་ཚུལ་ཟེར། འཆི་བ་ཉིད་དང་འདས་པའི་ཆོས་ལ་ངེས་ཤེས་ག་འདྲ་ཉིད་དེ་ག་འདྲ་ཟེར་ཉེ་དགུ་རེད། ཤེས་དེ་ག་འདྲ་ཟེར་ཉེ་དགུ་རེད་ཟེར་ན་ཉེ་མཁས་ཀྱིས་གང་ཟག་དེ་གའི་ནི་སྣོད་ཀྱི་སྐྱོན་གསུམ་སྤོང། ཐུན་གྱི་བདུད་བཞི་དྲོ་སྟེ་འོག་ཏུ་ཟེར་གྱི་ཉེ་དགུ་རེད། དེ་བས་སྣོད་ཀྱི་སྐྱོན་གསུམ་དེ་ག་ཚུན་ཤེས་ཚར་བས་པ་སྣོད་ཁམས་སྦོ་བ། སྣོད་ཞབས་རྡོལ་བ་སྣོད་དྲི་མ་ཅན་ཟེར་འོ་དེ་མ་ཡིན་པ་བྱས། སྣོད་ཁ་སྦུབ་དེ་ཡོད་ན་སྣོད་ནང་ལོགས་གས་གས་འཛུལ་གྱི་མ་རེད། སྣོད་ཞབས་རྡོལ་དེ་ཡོད་ན་དེ་ནང་ལོགས་གང་ག་མར་ཟགས་འགྲོ་གི་རེད། སྣོད་ནང་ལོགས་ལ་དྲི་མ་ཁོ་དེ་ཡོད་ན་བཙོག་པ་འདྲ་ཞིག་ཡིན་པ་ཡིན་ན་བཟའ་ལོག་གི་མ་རེད། དེ་འདྲ་མ་ཡིན་པ་བྱས། དེ་འདྲ་མ་ཡིན་པ་བྱས་སྣོད་དེ་ཁ་ཡར་བཟེད་དེ་གཅིག་བྱས། རྐུབ་མ་རྡོལ་བ་བྱས། དེ་ནས་དེ་ནང་ལོགས་གཙང་མ་གཙང་རྐྱང་ཡིན་པ་ཡིན་ན་ལྟོ་ཆས་ག་རེ་བླུགས་པ་ཡིན་ན་དེ་བཟའ་ལོག་གི་རེད་པ། འོ་དེ་ནང་བཞིན་བྱས་སྣོད་ཀྱི་སྐྱོན་གསུམ་དེ་སྤངས། སྣོད་ཀྱི་སྐྱོན་གསུམ་དེ་ཕར་སྤངས་བྱས་ནས་འདུ་ཤེས་དྲུག་བསྟེན་པ་ཟེར་མཁན་དེ། ནི། ག་རེ་ཟེར་བ་ཡིན་ན་རང་ལ་ནད་པ་ལྟ་བུ་འདུ་ཤེས། སོ་སོ་ལ་ནད་པ་ལྟ་བུ་འདུ་ཤེས་ཟེར་ང་རང་ཚོ་ནད་པ་ལྟ་བུ་འདུ་ཤེས་ཟེར་ཏེ་མ་ན་བ་ཅིག་ལ་ནད་པ་ལྟ་བུ་འདུ་ཤེས་བཞག་པ་ཡིན་ན་འདུ་ཤེས་ཕྱིན་ཅི་ལོག་ཏུ་འགྲོ་བ་རེད། དགེ་བཤེས་ཀ་མ་པས་གསུངས་ན་ཞེས་ནི། རང་ཅག་ཡིན་ན་ན་བ་ལ་ན་བ་ཡིན་མ་ཤེས་སོ་ཟེར། ཐོག་མ་མེད་པ་ནས་ང་རང་ཚོ་ནད་དེ་ཡོད་རེད་ན་བ་དེ་མ་ཤེས་པ་རེད་ཟེར། འདོད་ཆགས་ལ་སོགས་ཉེས་བརྒྱ་ཡི་ནད་ཀྱིས་རྟག་བཏབ་སྨོས་ཅི་དགོས་ཟེར་འདུག་ག། རྒྱལ་སྲས་ཆེ་བ་ཆེན་པོ་ཞི་བ་ལྷ་གིས་དེ་གསུངས་འདུག་ག་ཐ་མལ་ནད་ཀྱིས་བཏབ་ན་ཡང་སྨན་པའི་ངག་བཞིན་བྱ་དགོས་ན་ཟེར། འདོད་ཆགས་ལ་སོགས་ཉེས་བརྒྱ་ཡི། ནད་ཀྱིས་རྟག་བཏབ་སྨོས་ཅི་དགོས། ང་རང་ཚོ་ཐ་མལ་པའི་ནད་ནི། ཀློང་ཁྲི་བོན་སྐྱེས་ལ་སོགས་པ་དང་ད་ག་རྣམས་མཁྱེན་པ་རྣམས་ཀྱིས་བརྒྱབ་པས་ཡིན། ཨ་ནི་ཨན་གྱིས་བསྟན་ཨན་གྱིས་ཀྱི་བཀའ་བཞིན་དུ་བསྒྲུབ་བར་བ། དེ་བྱས་པས་ཡིན། ཐོག་མར་སྨྲས་པ་ནི་ང་རང་ཚོ་ནན་ཡིན་ནོ་ནི་ནི་བསྡུས་ཤོག་དེ་འདོད་ཆགས་བཞི་སྟོང་ལ་སོགས་པ་དེ་སོགས་ཀྱིས་ནན་གྱིས་གནང་སྟེ་ཀྱེ་དེ་ལ་སྨིན་པས་ང་བཞིན་མ་འགྲོ་ན་ཨ་ནི་ག་ནས་ཡོང་གི་རེད། དེ་ཡོང་ཐུབ་ཁྱོན་ནས་ཡོད་མ་རེད། དེ་ཡི་ས་དེ་ཡི་ནི་དེ་ཡི་ན་ས་དེ་ཡི་ན་བྲག་ཁ་བ། སྨན་པ་དེས་ད་ག་ཟེར་མི་འདོད་པར་སྨན་པ་ཐམས་ཅད་མཁྱེན་པ་ཟེར་སངས་རྒྱས་སངས་རྒྱས་ཁོ་ན་ལ་མ་གཏོགས་དེ་ཡི་སྨན་དེ་གཏོང་ཐུབ་ཀྱི་མ་རེད་ནད་དེ་ལས་ཡར་དྲག་ཐུབ་ཀྱི་མ་རེད་གསུང་གི་རེད་པ་ས་ན་བ་ལ་ན་བ་ཡིན་མ་ཤེས་ཟེར་དེ་ང་རང་ཚོ་ཐོག་མ་མེད་པ་ནས་ནད་དེ་ཡོད་དེ་ཐོག་མ་མེད་པ་ནས་ན་བ་དེ་ན་བ་ཡིན་མ་ཤེས་པ་རེད་ཟེར་ད་རང་ལ་ནད་པ་ལྟ་བུའི་འདུ་ཤེས་ཆོས་ལ་སྨན་གྱི་འདུ་ཤེས་ཆོས་སྨྲ་བ་ལ་སྨན་པའི་འདུ་ཤེས་ནན་ཏན་ཉམས་སུ་བླང་བ་ལ་ནད་འཚོ་བའི་འདུ་ཤེས་ཟེར་འོ་དེ་གལ་ཆེ་ཤོས་རེད་ནན་ཏན་ཉམས་སུ་བླང་བ་ལ་ནད་འཚོ་བའི་འདུ་ཤེས་ཟེར།

ཟ་ཞོ་ཟས་དེ་ཟ་ཡ། སྤྱོད་ལམ་གང་འདྲ་ཅིག་བསྟེན་དགོས་ཡ་ཚང་མ་ཐམས་ཅད་དཔེ་ལག་ལེན་ཇི་ལྟ་བ་བཞིན་དུ་བྱས་སོང་ན་ཨ་ནི་སྨན་དེ་ལས། སྨན་དེ་གིས་ནད་ལ་ཕན་གྱི་རེད་པ། དེ་མ་བྱས་ན་སྨན་ག་ཚོད་བྱས་ནས་སྨན་ཡར་སྤུངས་ནས་བཞག་བྱས་ནས་ནད་པ་ནད་ལས་ཡར་གཙང་དྲག་གི་མ་རེད་པ་སྨན་པའི་བཀའ་བཞིན་དུ་མ་ཉན་ན། ས་ནན་ཏན་ཉམས་སུ་བླང་བ་ལ་ནད་འཚོ་བའི་འདུ་ཤེས་ཟེར་ནད་ཡར་དྲག་ཡས་ཀྱི་འདུ་ཤེས་དེ་འོ་དེ་བསྐྱེད་ཡས་དེ་དེ་ཆེན་པོ་རེད། དེ་འདུ་ཤེས་བཞི་དེ་ཡིན་པ་རེད། ཨ་དེ་བཞིན་གཤེགས་པ་ལ་སྐྱེས་བུ་དམ་པའི་འདུ་ཤེས།

སྔོན་གྱི་བླ་མ་གོང་མ་རྣམས་ཀྱིས་དེ་ལ་ནན་ཏན་ཆེན་པོ་ཞེ་དྲག་མཛད་པ་ཡིན་ཟེར་ནས་ལམ་རིམ་ཆེན་མོ་ལ་གསུངས་འདུག་ག། དགེ་བཤེས་པོ་ཏོ་བ་དང་ཤ་ར་བ་ལ་སོགས་པ་དེ་ཚོས་དེ་ག་དུས་དེ་ནན་ཏན་ཅིག་བྱས་ནས་གཟབ་གཟབ་ཅིག་མ་བྱས་ན་ནི་ཉེན་ཁ་ཆེན་པོ་ཞེ་དྲག་རེད། ཚེས་གཅིག་ནས་འཕྱུགས་ན་ཚེས་བཅོ་ལྔ་ཡི་བར་དུ་འཕྱུགས་འགྲོ་གི་རེད། ཆོས་བཤད་ཉན་ཡག་པོ་ཅིག་ནན་ཏན་དུ་མ་སོང་བ་དེ་ཡིས་དབང་གིས་ཨ་ནི། ཆོས་དེ་ཕན་མ་ཐོགས་པ་ཅིག་བྱས་ནས་ཆོས་དེ་ཡིས་ཨ་ནི་གཙོ་བོ་གཙོ་བོ་ཉོན་མོངས་པ་མ་བྱུང་ཡས་ཀྱི།

ཆོས་བཤད་ཉན་ཡག་པོ་ཅིག་མ་བྱུང་བ་ཡིན་ན་ལྷ་བདུད་དུ་བབས་པ་ནང་བཞིན་ཅིག་ཡོང་གི་རེད། ལམ་རིམ་ཆེན་མོ་དེར་ནན་ཏན་ཞེ་དྲག་གསུངས་པ་རེད་སྔོན་ཆད་ཡིན་ན་བཀའ་གདམས་པའི་གོང་མ་རྣམས་ཀྱིས་དེ་ལ་ཞེ་དྲག་ནན་ཏན་མཛད་ཀྱི་ཡོད་ཟེར་ནས་ཆོས་བཤད་ཉན་བྱེད་སྟངས་རྐྱང་ཆོས་རྒྱལ་ཡབ་སྲས་ཁོང་ཚོས་གཟིགས་ཆེད་དུ་གསུངས་བཞག་ཡོད་རེད། བཤད་ཉན་མཁན་དང་བཤད་མཁན་དང་འདི་ཚོ་དཔེ། མཚན་ཉིད་མ་མཐའ་ཡང་མཚན་ཉིད་དང་ལྡན་པ་ཅིག་དགོས་ཀྱི་རེད། དེ་བཞོ་ཚར་བཞོ་ཚར་དེ་ནང་ཆོས་བཤད་ཉན་བྱས་པས། ཤེས་རིག་བཞིན་དུ་ཡོངས་སུ་རྫོགས་པ་སྒང་ག་ལག་ལེན་བསྟར་མ་ཐུབ་ན་ཡང།

ད་བཞི་པ་དེ་ཡིན་ན་བཞི་པ་དེ་ཡིན་ན་གདམས་པ་དངོས་ཟེར་ནི་དེ་རེད། སྡོམ་པ་དངོས་ཀྱི་སློབ་མ་ཇི་ལྟར་བཀྲི་བའི་རིམ་པ་ཟེར་ནི་དེ་ས་བཅད་བཞི་པ་དེ། ཨོ་དེ་ས་བཅད་བཞི་པོ་དེ་ལམ་རིམ་ག་རེ་བཤད་པ་ཡིན་ནའི་ས་བཅད་བཞི་པོ་དེ་ཚང་བའི་སྒོ་ནས་བཤད་པ་ཡིན་ན་ལམ་རིམ་ཡོངས་སུ་རྫོགས་པར་བསྡུས་པ་རེད། ས་བཅད་བཞི་པོ་དེ་མ་ཚང་ན་ཁྱོན་འགྲིག་གི་མ་རེད། དེ་འདྲ་ཡིན་ཙང་མྱུར་ལམ་དང་འཇམ་དཔལ་ཞལ་ལུང་ལ་སོགས་པ་ཚང་མ་ཐམས་ཅད་ལ་ས་བཅད་བཞི་པོ་དེའི་སྒོ་ནས་གསུངས་ཡོད་པ་རེད། དེ་བཞིན་བཟང་བ་ཆོས་ཁུངས་བཙུན་པར་བསྟན་པའི་ཕྱིར་མཛད་པ་པོའི་ཆེ་བ། གདམས་ངག་ལ་གུས་པ་བསྐྱེད་པའི་ཕྱིར་ཆོས་ཀྱི་ཆེ་བ། ཆེ་བ་གཉིས་ལྡན་གྱི་ཆོས་ལ་ཉན་བཤད་ཇི་ལྟར་བྱ་བའི་ཚུལ། གདམས་པ་དངོས་ཀྱིས་སློབ་མ་ཇི་ལྟར་བཀྲི་བའི་རིམ་པ་ཟེར་བ་དེ་ཚོ་གསུངས་ད་དང་པོ་གསུམ་པོ་དེ་སྔོན་འགྲོ་རེད་པ། བཞི་པ་དེ། གདམས་པ་དངོས་ཀྱིས་སློབ་མ་ཇི་ལྟར་བཀྲི་བ་ཟེར་ནི་དེ་རེད། འོ་དེ་ལ་དེ་ནས། ལམ་གྱི་རྩ་བ་བཤེས་གཉེན་བསྟེན་པའི་ཚུལ་དང་བསྟེན་ནས་བློ་ཇི་ལྟར་སྦྱོང་བའི་རིམ་པ་གཉིས་ཟེར། ད་དེ་མན་ཆད་དེ་ན་ལམ་རིམ་སོ་སོ་གི་ས་བཅད་མི་འདྲ་མི་འདྲ་རྐྱང་རྐྱང་རེད་མ་གཏོགས་གང་ག་ལམ་རིམ་ཆེན་པོ་གི་ས་བཅད་མ་རེད་དེ་ཡན་ཆད་དེ་ལམ་རིམ་ཆེན་པོའི་ས་བཅད་དེ། ད་དེ་མན་ཆད་དེ། ལམ་རིམ་ཆེན་པོ་ལ། སྤྲོས་པ་ཤིན་ཏུ་རྒྱས་པ་ཅིག་བྱས་ནས་གཅིག་བཤད། ཡང་ཚུར་བསྡུ་བསྡུ་ཅིག་བྱས་ནས་ཚུར་བཤད་གཉིས་རེ་གཉིས་རེ་བྱས་ནས་སྟོབས་བཤད་ཡོད་དོ། ད་ལམ་རིམ་དམར་ཁྲིད་དེ་ཚོ་ལ་དེ་འདྲ་མེད་པར་བྱས། ལམ་སང་ཉམས་ལེན་གྱི་རིམ་པ་གང་རྐྱང་རྐྱང་བྱས་ནས། སྤྲོས་པ་ཤིན་ཏུ་རྒྱས་པར་བྱེད་ཅེས་ནི། བཤད་ཡས་དེ་བཞག་བཞག་པ་རེད། འོ་དེ་ཡིན་ཙང་ང་ཚོ་དེའི་མྱུར་ལམ་དམར་ཁྲིད་ནང་ཡོད་ད་དོ་དེའི།

མཆོད་པའི་ཉན་པར་བྱ། འོ་དེ་ཚོ་བྱས་ནས་གསུངས་འདུག་ག་སྟེ་ས་རྩ་བ་རྩ་བ་ཟེར་དེ་ཤིང་གི་རྩ་བ་དེ་ཡག་པོ་གཅིག་ཡོད་པ་ཡིན་ན་ཤིང་གི་སྡོང་བུ་དང་ཡལ་ག་དང་ལོ་མ་ལ་སོགས་པ་ཚང་མ་ཐམས་ཅད་ཡག་པོ་ཡོང་གི་རེད་པ། རྩ་བ་དེ་ཡག་པོ་གཅིག་བརྟན་པོ་གཅིག་མེད་པ་ཡིན་ན་སྡོང་བུ་དང་ཡལ་ག་དེ་ཚོ་ཡང་རྒྱས་ཐུབ་ཀྱི་མ་རེད་ལ་གལ་སྲིད་ལྟོ་ལོ་ཡོད་པ་ཡིན་ནའི་ནམ་ཞིག་ཅིག་ན་སྐམ་འགྲོ་གི་རེད་པ་རྩ་བ་ཡག་པོ་གཅིག་དགོས་རེད་པ། བྱས་ཙང་ང་རང་ཚོ་སངས་རྒྱས་ཀྱི་ཡོན་ཏན་ནས་བཟུང་སྟེ་ཚང་མ་ཐམས་ཅད་ཡོན་ཏན་ཡོངས་སུ་རྫོགས་པ་ཚང་མ་ཐམས་ཅད་བརྟེན་ས་དེ་ཡིན་ན

གཉིས་པ་དེ་མཆོད་པ་གཡོ་མེད་པར་བཀོད་པ་མཛེས་པར་བཤམས་པ། གསུམ་པ་སྟན་བདེ་བ་ལ་ལུས་རྣམ་སྣང་གི་ཆོས་བདུན་ལྡན་གྱིས་འཁོད་ནས་སྐྱབས་འགྲོ་སེམས་བསྐྱེད་ཚད་མེད་བཞི་བྱ་བ་ཟེར་ཏེ་བྱེད། འོ་དེ་ཚོ་ཡག་པོ་ཅིག་ཉན་པར་བྱའོ། དེ་ཚོ་ཡག་པོ་ཉན་པ་ཡིན་ན་རྗེས་མ་སྤུ་གུ་ཆུང་ཆུང་ཚོ། ད་ལྟ་ལམ་སང་སེམས་ལ་ཉན་མ་ཚུགས་ན་ད་ལྟ་ཡག་པོ་ཅིག་བསམ་བློ་གཏོང་བྱས་ནས་ཨ་མཆོག་ཡག་པོ་ཉན་པ་ཡིན་ན་ནམ་ཞིག་ཅིག་ན་སེམས་ནང་ཡར་དྲན་ཡོང་གི་རེད་དེ་ཚོ་གོང་ཁྲ་ལམ་ལམ་ཅིག་ཡར་དྲན་ཡོང་གི་རེད། ཨོ་དེ་ནས། གསུམ་པ་དེ་སྟེང་བདེ་བ་ལ་ལུས་རྣོ་རྣོ་གི་ཆུ་འདོན་ཏེ་གོས་ཅོལ་འབྲུ་སྲིན་ལྕེའི་ཚེར་མེ་བཞི་བྱ་བ། བཞི་པ་ཚོགས་ཤིང་བསྲེག་བཟླས་པ། ལྔ་པ་བསགས་སྦྱང་གིས་གནས་འདུས་པ་ཡན་ལག་བསྡུས་པ་མ་འདྲེས་སྟོང་བྱེད་པ། འབྱུང་བ། དེ་ནས་དྲུག་པ་གསོལ་བ་འདེབས་པ་མི་མངའ་རྒྱུད་དང་འདྲེས་ཉེས་སུ་བྱ་བ། འོ་དེ་དྲུག་པོ་དེ་རེད། རྒྱུ་ཡོད་ཆུ་དྲུག་བསྲེགས་ཏེ། རྒྱུ་ཆུས་རྒྱུ་ཆུས་བསྲེག་ཅེས་གདུང་བ་ལྔའམ་སོ་དེ་དྲུག་པོ་དེ་རེད།